ཁ་གཏད་སུ་ནི་ཨི་ཏི་ཧ་ཚོགས་པ་གི་འོས་མི་ཨོ་མར་ཨ་ཡུབ་ལ་རྒྱན་ཤོག་གྲངས་ཀ་དགུ་བཅུ་གོ་གཉིས་བྱུང་བ། རྒྱན་ཤོག་མང་ཉུང་གི་ཐོག་ནས་ཤ་རིབ་ལ་རྒྱལ་ཁ་རག་ཡོད་བ་གསལ་བྱེད་འཛིན་དགོས། རྒྱལ་ཡོངས་གྲོས་ཚོགས་འོག་མ་གི་འཐུས་མི་བརྒྱ་དང་དྲུག་ཅུ་རེ་དགུ་གི་རྒྱན་ཤོག་རག་དགོས་པ་དེ་ཡིས་ཤ་རིབ་ལ་རྒྱན་ཤོག་གྲངས་ཀ་མང་བ་བྱུང་བ་རེད། ཟླ་བ་གཉིས་པ་གི་ཚེས་བརྒྱད་ཉིན་གྱི་རྒྱལ་ཡོངས་འོས་བསྡུ་བཟོ་ཚར་བ་དང་ཤ་རིབ་ཀྱི་ཆབ་སྲིད་ཚོགས་པ་པ་ཀི་སི་ཐན་གི་ཁ་ཆེ་མནའ་འབྲེལ་ཚོགས་པ་དང་ཚོགས་པ་ཁག་ཅིག་མཉམ་པོ།

རྒྱལ་ཡོངས་འོས་བསྡུ་ལྷན་ཁང་གི་འོས་བསྡུ་གི་གྲངས་ཀ་རྒྱག་རྒྱུ་གཡོ་རྫུན་བྱུང་ཡོད་བས་ཀྱི་ནག་ངོས་ལེན་མི་ཐུབ་ཟེར་ནག་ངོས་ལེན་བཟོ་བཞིན་ཡོད་མ་རེད། སྲིད་བློན་ཤ་རིབ་གཞུང་ལ་འཕྲལ་མ་ཐག་སེལ་བྱེད་ཀྱི་དཀའ་ངལ་མང་པོ་ཡོད་རེད། ད་ཆོལ་ཁ་གི་ཚིག་གོ་བཟོ་རྒྱུ་ཇེ་མང་ཡིན་བ་དེ་ལ་ལན་པོ་སྤྲད་ཐུབ་བགྱི་བཞིན་ཡོད་རེད།

ཨིམ་རན་ཁཱན་གྱི་ཆབ་སྲིད་ཚོགས་པས་འོས་བསྡུ་ནང་གཞུང་གི་གཡོ་རྫུན་བྱུང་ཡོད་བར་སྐྱོན་བརྗོད་བཟོ་བར་ངོ་རྒོལ་བཟོ་མཚམས་འཇོག་གི་མེད་ཟེར་དྲིལ་བསྒྲགས་བགྱི་བཞིན་ཡོད་རེད། པ་ཀི་སི་ཐན་གྱི་ཏེ་རེག་ཨི་ཨིན་སཱབ་ཆབ་སྲིད་པ་ཀྱི་འགོ་ཁྲིད་ཨིམ་རན་ཁཱན་ལ་གཞུང་གི་ནག་འདྲ་མིན་མང་པོ་ཡོད་བར་ངོས་འཛིན་བཟོ་བར་བཙོན་འཇུག་བཟོས་ཡོད་གཟིགས་ཁྱེད་རྒྱལ་ཡོངས་འོས་བསྡུ་ནང་འོས་མི་ལ་ཁྲིམས་ཐོག་ནས་ལངས་མི་ཆོག་པར་བཟོས་ཡོད་རེད། པ་ཀི་སི་ཐན་གྱི་དཔལ་འབྱོར་གནས་ཚུལ་དང་འབྲེལ་གཞུང་གི་རྒྱལ་སྤྱི་མ་དངུལ་ཐེབས་རྩ་ཁང་དང་འབྲེལ་བ་བགྱིས་གཟིགས་ཁྱེད་ཡ་ཤི་མ་གཉིས་དེ་དག་ཁོང་ལ་རང་བཟོ་རྒྱུ་དང་འགལ་རྫས་དང་འབྲེལ་གཞུང་གི་ཟུང་འཛིན་འཆང་མི་ཡོད་པའི་གནས་གཏན་དང་འབྲེལ་བ་ཡོད་པ་བཟོ་ཡི་རྒྱུ་གང་གི་རེ་སྐུལ་བགྱིས་ཡོད་རེད།